ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་བདུན་པའི་ཚེས་དྲུག་ནི་བོད་མི་ཡི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་དགུང་གྲངས་གྱ་དྲུག་བཞེས་པའི་སྐུ་ཡི་འཁྲུངས་སྐར་ཉིན་མོ་འཛམ་གླིང་གི་ས་ཕྱོགས་གང་སར་འཁྲུངས་སྐར་སྲུང་བརྩི་གནང་བ་ཡིན། ཨོ་སི་ཁྲུ་ལི་ཡ་ཡི་ནང་མངའ་སྡེ་དང་ས་གནས་སོ་སོའི་བོད་མི་ཚོ་གིས་བྱེད་སྒོ་འདྲ་མིན་གྱི་ཐོག་ནས་འཁྲུངས་སྐར་སྲུང་བརྩི་གནང་ཡོད་པ་རེད། དེ་ཡང་ཐོག་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གང་ཉིད་དགུང་གྲངས་གྱ་དྲུག་བཞེས་པའི་སྐུ་ཡི་འཁྲུངས་སྐར་དུས་ཆེན་ལ། གསུང་འཕྲིན་བཀའ་སློབ་འདི་འདྲ་ཞིག་གནང་ཡོད། ང་ཚོ་ད་བོད་རིགས་ལས་དང་སྨོན་ལམ་གྱིས་འབྲེལ་བའི་ཨ་ནེ་བོད་རིགས་སེར་སྐྱ་མི་མང། ཚོ་ལ་ཡ། ཞུ་ཡག་ལ་ད་ང་དེ་བོད་གངས་ཅན་གྱི་ལྗོངས་ལ་སྐྱེས། ནང་གསེས་ཀྱི་མདོ་སྨད་ཨ་མདོ་དེའི་ནང་ཚན་ནས་ཟི་ལིང་ཁུལ་ལ་ཡར་སྐྱེས་བྱས། ངས་ནམ་རྒྱུན་ཕྱེད་ཀ་དངོས་གནས་ཡིན་ཕྱེད་ཀ་རྩེད་མོ་ཡིན། རྗེ་རིན་པོ་ཆེ་ཟི་ལིང་ནས་འཁྲུངས་པ་རེད། རྗེ་རིན་པོ་ཆེ་དང་ང་གཉིས་ཕ་ཡུལ་གཅིག་པ་རེད། བྱས་ནས་ད་ག་ད་ཨེ་ནི་སྐྱེས་ས། ས་ཆ་ཁུག་ཀྱོག་ཞེ་བོ་ཅིག་ལ་ཡར་སྐྱེས།

ཨོ། རང་གི་སྤུ་གུ་འདི་མིག་འདི་མི་འདྲ་ཞིག་འདུག། ཨེ་ནི་བྱེད་སྟངས་འདི་མི་འདྲ་ཞིག་འདུག་དེ་བོད་གཞུང་གིས་ད་ལྟ་རྒྱལ་བའི་ཡང་སྲིད་གསལ་བསྒྲགས་བྱས་ཡོད་མ་རེད་དེ་ངས་བལྟས་ན་འདི་ཡང་ཏཱ་ལའི་བླ་མའི་ཡང་སྲིད་རེད་ཟེར་ནས་འོ་དེ་འདྲ་གནས་ཚུལ་བྱུང་བ་རེད་ཆ་གང་ལྟར་ག་ཡིན་ནམ་མེད་ནས་ད་སྐྱེས་ས

སྤྱིར་སངས་རྒྱས་ཀྱི་བསྟན་པ་དང་མཇལ། ཡང་སྒོས་འཇམ་མགོན་བླ་མའི་བསྟན་པ་དང་མཇལ། གང་ལྟར་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པའི་སངས་རྒྱས་ཀྱི་བསྟན་པ་མདོ་སྔགས་ཟུང་འབྲེལ་ཟབ་པ་དང་རྒྱ་ཆེ་བའི་གནད་ཐམས་ཅད་འདུས་ཏེ་ངན་གཅིག་གིས་ཡོད་བསྡད་པ་ད་དེའི་ཨེ་ནི་སྙམ་ནས། ཐོག་མར་ངེད་ལ

ཨེ་ནི་རྩ་བའི་ད་ལྟ་ཨོ་སི་ཁྲུ་ལི་ཡའི་ཁུལ་ལ་ས་གནས་མང་པོ་ཞིག་ལ་ད་ལྟ་ཏོག་དབྱིབས་ནད་ཡམས་དེ་གི་རྐྱེན་པས་ཨེ་ནི་ཅིག་དམ་བསྒྲགས་ཤུགས་ཆེན་པོ་ཡོད་རེད་དེ་ཨེ་ནི་ད་ལྟ་ཁེན་བེ་ར་ཁུལ་ལ་དམིགས་བསལ་ཛ་དྲག་ཆེ་བ་དེ་འདྲ་གང་མེད་བསྡད་པ་ཆགས་བསྡད་འདུག་ཨེ་ནི་ལྷག་པར་དུ་ཅིག་མང་ཚོགས་དེ་གི་འདུ་འཛོམས་གནང་དུས་ཙམ་ནས་ཁ་རས་གྱོན་དགོས་ཡ་དེ་ད་ངེས་པར་གྱོན་དགོས་ཀྱི་འདུག་མ་གཏོགས་ཡང་ཅིག་མི་མང་འདུ་འཛོམས་མ་ཆོག་ཡ་དང་དེ་འདྲའི་གནས་སྟངས་མེད་དུས་ཙམ་ནས་ཨེ་ནི་ཁ་སང་ད་ལྟ་ཁེན་བེ་ར་བོད་རིགས་མཐུན་ཚོགས་ཀྱིས། ཐུགས་འགན་བཞེས་པའི་ཐོག་ནས་ཨེ་ནི་ད་ཁེན་བེ་ར་ཁུལ་གྱི་གནས་སྡོད་བྱེད་མཁན་བོད་མི་ཚོས་ཨེ་ནི་སྐུའི་འཁྲུངས་སྐར་དེ་འདྲ་གཟབ་རྒྱས་ངང་ལ་སྲུང་བརྩི་ཞུས་ཡོད་རེད་ཞེས་ནས་ཞུས་པ་ཡིན། ཨེ་ནི་ད་རིང་ནད་ཡམས་འདི་གིས་རྐྱེན་པས་བྱས་བྱས་ནས་ཅིག་འཁྲུངས་སྐར་གྱི་ཉིན་མོ་ཕྱིའི་སྐུ་མགྲོན་དམིགས་བསལ་གདན་འདྲེན་ཞུས་དེ་འདྲ་གང་བྱུང་ཡོད་མ་རེད་ཨེ་ནས། ད་སྐུ་ཚབ་དོན་གཅོད་ཕྱག་ནས་གཙོ་བོ་དཔལ་ལྡན་བཀའ་ཤག་གིས་ད་རིང་གི་འཁྲུངས་སྐར་གྱི་ཐོག་ལ་ཨེ་ནས་བསྩལ་བའི་གསུང་བཤད་མང་ཚོགས་ལ་སྒྲོག་སྦྱང་ཞུས་པ་དང། ཨེ་ན་གོང་ས་མཆོག་ནས་ད་ཅིག་སྐུའི་འཁྲུངས་སྐར་གྱི་ཉིན་མོའི་ཕྱག་རྡོར་ཡག་ཤོས་ཕྱག་རྟགས་ཡག་ཤོས་དེ་ང་རང་ཚོ་ཚང་མ་སེམས་པ་བཟང་པོ་བྱེད་དགོས་དེ་གལ་ཆེན་པོ་ཡིན་པ་བཀའ་ཕེབས་ཡོད་དུས་ཙང་ནས་མང་ཚོགས་ལ་ད་སྐུ་མདུན་གྱི་བཀའ་དགོངས་གཞི་བཟུང་ང་རང་ཚོ་ཅིག་ལག་ལེན་བསྟར་ཡག་དེ་གལ་ཆེན་པོ་ཡིན་པ་དེ་འདྲའི་ཞུ་རྒྱུ་བྱུང་སོང་ཨེ་ན་དེ་དང་མཉམ་དུ་ལ་ད་རིང་གི་སྐུའི་འཁྲུངས་སྐར་གྱི་ཉིན་མོ། ཨ་ནེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ད་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་ང་རང་ཚོ་མི་མང་ངོས་ནས་གསོག་སྒྲུབ་གནང་དགོས་དེ་གལ་ཆེན་པོ་ཡིན་པ་བཀའ་ཕེབས་པ་ཡོང་ཙང་མདང་དགོང་ང་ཚོ་གཅིག་མི་མང་འཁྲུངས་སྐར་ཉིན་མོ་མི་མང་འདུ་འཛོམས་ཀྱི་ཐོག་ལ་ཨན་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་མ་ཎི་ཡིག་དྲུག་དེ་འདྲའི་གསོག་སྒྲུབ་ཞུ་བ་དེ་འདྲ་བྱུང་ཡོད་རེད་ཟེར་ཞུ་བ་ཡིན། འདི་ལོར་ཨོ་སི་ཁྲུ་ལི་ཡའི་ནང་ས་གནས་མང་པོ་ཞིག་ལ་རྒྱུན་ལྡན་ལྟར་འཁྲུངས་སྐར་སྲུང་བརྩི་ཞུ་ཐུབ་པ་བྱུང་ཡང། སིད་ནི་ཁུལ་གཙོས་པའི་ཨོ་སི་ཁྲུ་ལི་ཡའི་ནང་མངའ་སྡེ་དང་ས་གནས་ཁག་ཅིག་ལ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཁྱིམ་སྡོད་བཀའ་རྒྱ་བཏང་ཡོད་པར་བརྟེན་རྒྱུན་ལྡན་ལྟར་འཁྲུངས་སྐར་སྲུང་བརྩི་ཞུས་མ་ཐུབ་ཀྱང། སིད་ནི་བོད་རིགས་མཐུན་ཚོགས་ཀྱིས Bill Crews ཆོས་ཁང་བརྒྱུད། ཁྱིམ་མེད་ཉམ་ཐག་རྣམས་ལ་ཟས་སྦྱིན་དང་གོང་ས་མཆོག་གི་ཐུགས་བཞེད་དམ་བཅའ་བཞི་དང་འབྲེལ་བའི་དྲ་ཐོག་བགྲོ་གླེང་ཞིག་ཚོགས་གནང་ཡོད་པ་རེད།